དོན་དག་ཆོས་སྤོང་གི་ལས་ཚབས་ཆེན་པོ་བསགས་འགྲོ་གི་རེད། སྡིག་པ་ཆེན་པོ་ཡོང་གི་རེད་གསུངས་པ་རེད། རྒྱུན་མི་ཆད་པར་འབྱུང་ཞིང་དེ་ལྟར་ཆོས་སྤོང་གི་ལས་ཀྱི་སྒྲིབ་པ་ནི། ཤིན་ཏུ་ལྕི་སྟེ། ཆོས་སྤོང་གི་ལས་ཟེར་ཡག་དེ་ཞེ་དྲག་གི་དཔེ་གལ་ད་ལྕི་བ་རེད། རྣམ་སྨིན། རེད་པ་ད་རྣམ་པར་འཐག་པ་ཐམས་ཅད་བསྡུས་པའི་མདོ་ལས། འཇམ་དཔལ།

གཏིང་ཟབ་པ་ཅིག་རེད་གསུངས་ཡོད། དེ་གང་ཞེ་ན་འཇམ་དཔལ་ཞེས་བོས་ནས་གང་ཟག་གང་དེ་བཞིན་གཤེགས་པས་གསུངས་པའི་བཀའ་ལ་ལ་ནི་བཟང་བར་འདུ་ཤེས། བཟང་བར་འདུ་ཤེས་པས་བླང་བར་བྱེད། དེ་བཞིན་གཤེགས་པས་གསུངས་བཞག་པའི་བཀའ་འགའ་ཤས་ནི་ཡག་འདྲ་བར་པའི་ངོས་འཛིན་བྱས་ནས་སོ་སོ་གིས་ཚུར་བླངས་སོ་སོས་ཉམས་ལེན་བྱེད། ལ་ལ་ནི་ངན་པར་འདུ་ཤེས་པས་སྤོང་བར་བྱེད་པ་ནི་ཆོས་སྤོང་བའོ། གང་ཆོས་སྤོང་བ་དེ་ཆོས་སྤོང་པས། གསུང་བྱའི་ཆོས་ལ་སྐུར་བ་བཏབ་པས་གསུང་བ་པོ་ལ་ཡང་སྐུར་བ་བཏབ་པར་འགྲོ་སྟེ། དེ་བཞིན་གཤེགས་པ་ལ་སྐུར་བ་འདེབས་པ་ཡིན། བསྒྲུབ་བྱའི་ཆོས་ལ་སྐུར་བ་བཏབ་པས་སྒྲུབ་པ་པོ་དགེ་འདུན་ལ་ངན་དུ་བརྗོད་པ་ཡིན་ནོ། རེད་པ་ད། དཔེར་ན་གསུང་བ་པོས་གསུངས་བཞག་ཡག་གི་ཆོས་ལ་སྐུར་བ་བཏབ་ཡོང་དུས་ཆོས་དེ་སྤངས་ཡོང་དུས་དེས་གསུང་བ་པོ་སངས་རྒྱས་བཅོམ་ལྡན་འདས་ཡང་དོན་གྱིས་སྤངས་འགྲོ་གི་ཡོད་རེད། དོན་གྱིས་སངས་རྒྱས་བཅོམ་ལྡན་འདས་ལ་སྐུར་བ་བཏབ་འགྲོ་གི་ཡོད་རེད་ད་དེ་ལྟར་གཅིག་པ་རེད་པ། བསྒྲུབ་བྱའི་ཆོས་ལ་སྐུར་བ་བཏབ་པས་སྒྲུབ་པ་པོ་དགེ་འདུན་ལ་ཡང་ངན་དུ་བརྗོད་པ་ཡིན་ནོ། ཡིན་ནོ། སྟེ། ད་ལགས་ཅི་རེད་པ། དེ་བཞིན་གཤེགས་པ་ནི་ཆོས་ཉམས་སུ་བླངས་པས་ཐོབ་པ་དང། དགེ་འདུན་ནི་ཆོས་སྒྲུབ་པ་པོ་ཡིན་པས་སོ། ཆོས་སྤོང་པའི་སྒོ་གཞན་ཡང་ཡོད་དེ། འདི་ནི་རིགས་པའོ། འདི་ནི་མི་རིགས་པའོ་ཞེས་ཟེར་ན། ཆོས་སྤོང་བའོ། ད་རྒྱལ་བའི་གསུང་རབ་ག་འདྲ་ཅིག་ཡིན་པ་ཡིན་ན་ཡང་འདི་འཐད་ཤག་འདི་འཐད་ཀྱི་མི་འདུག་འདི་མི་རིགས་པ་རེད་ཟེར་ལབ་ན་ཆོས་སྤོང་རེད་འགྲོ་གི་རེད། འདི་ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་ཆེད་དུ་གསུངས་པའོ། འདི་ནི་ཉན་ཐོས་རྣམས་ཀྱི་ཆེད་དུ་གསུངས་པའོ་ཞེས་ཟེར་ན་ཆོས་སྤོང་བ་ཡིན་ནོ། འདི་ནི་རང་སངས་རྒྱས་རྣམས་ཀྱི་ཆེད་དུ་གསུངས་པའོ་ཞེས་ཟེར་ན་ཆོས་སྤོང་བ་ཡིན་ནོ། དོན་དག་རྒྱལ་བའི་བཀའ་བའི་མདོ་བསྟན་བཅོས་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ཚང་མ་ལོག། གང་ཟག་གཅིག་གིས་སངས་རྒྱ་བའི་ཆེད་དུ་གསུངས་བཞག་ཡག་ཤ་སྟག་རེད་བ། སོ་སོ་སངས་རྒྱ་བའི་ཆེད་དུ་གསུངས་བཞག་ཡག་ཡིན་པ་དེ་སོ་སོས་ར་འཕྲོད་དགོས་ཀྱི་ཡོད་རེད། དེ་མ་གཏོགས་ཁྱོད་གཅིག་རེ་འདི་ཁོའི་ཆེད་དུ་གསུངས་བཞག་ཡག་རེད། གཅིག་དེ་ཁོའི་ཡ་གི་གི་ཆེད་དུ་གསུངས་བཞག་ཡག་རེད། གཅིག་དེ་ཡི་ཉན་ཐོས་ཀྱི་ཆེད་དུ་གསུངས་པ་གཅིག་བྱང་ཆུབ་སེམས་དཔའི་ཆེད་དུ་གསུངས་པ། སོ་སོའི་ཆེད་དུ་གསུངས་པ་མིན་པ་འདྲ་བ་ཅིག་བསམ་བློ་བཏང་ན། ད་དེ་དེ་ནི། ཁྱད་ཆོས་དང་པོ་གསུམ་པོ་དེ་རེད་ཡོད་མ་རེད། བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ་དང་གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་དང་འོ་ད་དེ་ཚོའི་གོ་བ་མ་རྙེད་པའི་རྟགས་བསྟན་གྱི་ཡོད་རེད་འོ་དེ་རེད་ཆོས་སྤོང་བ་ཡིན་ནོ། སྔར་བཤད་པའི་ཆོས་ལ་བཟང་ངན་ནས་རང་སངས་རྒྱས་ཀྱི་ཆེད་དུ་གསུངས་པའི་བར་ཐམས་ཅད་ལ་དེ་དག་རྒྱུ་མཚན་དུ་བྱས་ནས་རིས་སུ་བཅད་དེ་འདི་ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་བསླབ་པར་བྱ་བ་ཡིན་ནོ། འདི་ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་བསླབ་པ་མ་ཡིན་ནོ། ཞེས་ཟེར་ན་ཆོས་སྤོང་བ་ཡིན་ནོ་ཞེས་གསུངས། བྱང་ཆུབ་སེམས་དཔས་མ་བསླབས་པའི་དངོས་དེ་གང་ཡང་ཡོད་མ་ཡིན་ཟེར་བ་ད་རེད་གསུངས་པ་རེད། འདི་ནས་ཆོས་སྤོང་བ་ཡིན་ནོ་ཞེས་གསུངས། ཆོས་སྤངས་ན་དེའི་ཉེས་པ་ཤིན་ཏུ་ཆེ་བ་ནི་ཏིང་ངེ་འཛིན་རྒྱལ་པོ་ལས་གང་ཟག་གང་གིས་འཛམ་བུའི་གླིང་འདིར་ནི་མཆོད་རྟེན་ཐམས་ཅད་འཇིག་བྱས་པས། མཆོད་རྟེན་ཐམས་ཅད་འཇིག་ཟེར་ད་བཤིག་བྱས་པས། གང་ཟག་གང་གིས་མདོ་སྡེ་སྤོང་བྱེད་པའི་སྡིག་པ་དེ་ནི་ཆེས་ཁྱད་པར་དུ་འཕགས་པ་སྟེ་ལྕི་བའོ། འོ་ད་དེ་ནི་རེད་པ་ད་ལྕི་བའོ། གང་གིས་གང་གཱའི་བྱེ་སྙེད། འདི་གང་གཱ་ཟེར་དེ་ཆུ་བོ་གང་གཱ་མ་རེད། ཆུ་བོ་གང་གཱ་ཙམ་གྱིས་འགྲིག་གི་ཡོད་མ་རེད། གང་གཱ་མིན་གྱི་ཆུ་ཀླུང་ཆེན་པོ་རྒྱ་མཚོ་ཡིན། བྱེ་མ་ནི་དེའི་ཆུ་རྡུལ་ཏེ། མདོ་མྱང་འདས་ལས་ཆུ་ཀླུང་ཞེས་བྱ་བ་ནི་རྒྱ་མཚོ་ལ་བྱ་སྟེ་གསུངས། གང་གཱ་ཞེས་པ་བོད་སྐད་དུ་འགྲོ་ལྡན་མ་ཟེར་གང་གཱའི་མིང་ལ། རེད་པ་ད། འགྲོ་ལྡན་མ་ཟེར་ཡ་འདྲ་བ་ལམ་གསུམ་འབབ་པ་ཟེར་ཡ་འདྲ་བ་ད་ཡོད་རེད་པ་ད་ཅི་དང་གང་གཱ། ད་གངས་ཅན་པའི། དགྲ་བཅོམ་བསད་པར་འགྱུར་བ་བས། ད་རྒྱ་མཚོ་ཆེན་པོའི་ཆུའི། བྱེ་མའི་རྡུལ་གཅིག་ཡོད་ར་བ་ད་གང་གཱ་ལས་མང་གི་ར་བ་ད་གང་གཱའི་བྱེ། གང་གཱའི་འགྲམ་གྱི་བྱེ་མ་ལས་ཀྱང་རྒྱ་མཚོ་ཆེན་པོའི་ཐག་གི་བྱེ་མ་དེ་མང་གི་ཡོད་ར་བ་ན། མང་གི་ར་བ་འོ་དེའི་གྲངས་དང་མཉམ་པའི་དགྲ་བཅོམ་པ་བསད་པ་ཡིན་ན་ད། ཞེ་དྲག་གི་ཉེས་པ་ཆེན་པོ་གཅིག་ར་བ་ད། རེད་དེ། དགྲ་བཅོམ་བསད་པར་འགྱུར་བ་བས་གང་གིས་མདོ་སྡེ་སྤོང་བྱེད་པའི་སྡིག་པ་དེ་ནི་ཆེས་ཁྱད་པར་དུ་འཕགས་སོ། ད་ཆོས་སྤངས་པ་ཡིན་ན། ཆོས་ཤོ་ལོ་ཀ་གཅིག་སྤངས་པ་ཡིན་ན་སྡིག་པ་དེ་ཆེ་གི་རེད། ཞེས་གསུངས། ཆེ་བ་དང་པོ་གསུམ་ལ་ངེས་པ་རྙེད་ན་རྒྱལ་བའི་བཀའ་ལས་དོར་རྒྱུ་སྣ་གཅིག་ཀྱང་མེད་པར་ཉམས་སུ་བླང་ཕྱིར། གུས་པ་མཚུངས་པར་སྐྱེ་བས། བཟང་ངན་དུ་དབྱེ་བའི་ཆོས་སྤོང་གི་སྒོ་ཆེ་ཤོས་དེ་རང་འགགས་སུ་འགྲོ་བ་ཡིན། དེ་ཡིན་དུས་ཉེས་སྤྱོད་ཐམས་ཅད་རང་འགག་ཏུ་འགྲོ་བའི་ཆེ་བ་ཟེར་རང་འགག་ཏུ་འགྲོ་སྟངས་དེ་རེད། བྱང་ཆུབ་ལམ་རིམ་ལ་བརྟེན་ནས། རང་འགགས་སུ་འགྲོ་བ་ཡིན། གཞན་ཡང་བཤེས་གཉེན་བསྟེན་ཚུལ་ཚུལ་བཞིན་བསམ་ན། ད་བྱང་ཆུབ་ལམ་རིམ་ལ་དཔེ་ཐོས་པ་བྱས་ནས་རེད་པ་ད་ཉམས་ལེན་བྱས་ནས་དཔེ་གི་བཤེས་གཉེན་བསྟེན་ཚུལ་དཔེ་ཚུལ་བཞིན་དུ་བསམ་ན། དགེ་བའི་བཤེས་གཉེན་ལ་བརྟེན་པའི་ལས་སྒྲིབ་རྣམས་སྒྲིབ་པ་ངང་གིས་སྤོང་ཞིང། དལ་འབྱོར་དང་མི་རྟག་པའི་ཆོས་སྐོར་ལྟ་བུའི་ངེས་ན་ཚེ་འདིར་ཞེན་པའི་ཉེས་སྤྱོད་རང་འགག་ཏུ་རང་འགགས་སུ་འགྲོ་བ་ནས། སེམས་བསྐྱེད་ཀྱི་དམིགས་སྐོར་བསྐྱངས་ན་རང་གཅེས་འཛིན་ལ་བརྟེན་པའི་ཉེས་སྤྱོད་དང། བདག་མེད་ཀྱི་དམིགས་སྐོར་ལ་སྦྱངས་ན་བདག་འཛིན་གྱི་བར་དམིགས་སྐོར་རེ་རེ་བཞིན་དུ་རྒྱུད་ལ་སྐྱེས་ན་དེ་དང་དེའི་མི་མཐུན་ཕྱོགས་ཀྱི་ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བ་ཡིན། དེ་ལྟ་བུའི་ཆེ་བ་དེ་དག་སྐྱེ་རིམ། དཔེ་ཡི་སྒོ་ནས་བཤད་ན་གསུངས་ད་གོ་བདེ་པོ་བྱས་ན་གསུང་གི་ཡིན་གསུངས། དཔེར་ན་ལྷ་བྲིས་པ་ཞིག་གིས་ཐང་ག་བྲི་བ་ལ་དེ་ལ་དགོས་ངེས་ཀྱི་རས་གཞི་དང་ཚོན་དང་པིར་ལ་སོགས་པ་ཚང་ཚང་རུག་རུག་བྱེད་དགོས། དེ་འདྲའི་ལག་ཆ་དང་ཡོ་བྱད་ཐམས་ཅད་ཐང་ག་དེ་བྲི་བའི་ཆ་རྐྱེན་དུ་གྱུར་པ་ཤ་སྟག་མ་གཏོགས་ཐང་ག་དེ་བྲི་བ་ལ་འགལ་རྐྱེན་དུ་གྱུར་པ་ཅུང་ཟད་ཀྱང་མེད་པར་ཤེས་པ་དེ་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་དཔེ་ཡིན། ད་གོ་བདེ་པོ་སོང་གི་འདུག་བ། དེ་ལྟར་ཤེས་ནས། ད་གང་ཟག་རང་སངས་རྒྱས་པ་ལ་རྒྱལ་བའི་གསུང་རབ་མཐའ་དག་ཚང་ཚང་རུག་རུག་བྱས་ནས་འོ་ད་མཁོ་ཡ་མ་གཏོགས་འོ་ད་དེ་ལ་འགལ་རྐྱེན་དུ་འགྲོ་བ་ཁྱོན་ནས་མེད་པ་ཅིག་ཧ་གོ་སོང་ན་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ་ཡིན། ད་དེ་བསམ་མནོ་ཡག་པོ་བྱས་ནས་བསམ་མནོ་བཏང་ནས་མ་གོམས་ན། ལམ་སང་ལ་ལས་སླ་པོ་མི་འདུག་བ། འགལ་མེད་དུ་རྟོགས་པའི་དཔེ་ཡིན། དེ་ལྟར་ཤེས་ནས་ལག་ཆ་དང་ཡོ་བྱད་དེ་དག་ལ་བརྟེན་ནས་ཐང་ག་འབྲི་ཤེས་པ་ལྟ་བུ་དེ། གསུང་རབ་གདམས་ངག་ཏུ་འཆར་བའི་དཔེ་ཡིན། ཐང་ཀ་བྲི་ཡ་ལ་པི་ཀའི་རི་བ་དང། པིར་དང་ཚོན་དང། འོ་དང་དེ་ཚོ་རས་གཞི་དང་བཅས་པ་གང་ག་བའི་ཚང་ཚང་རུག་རུག། དེ་ཚོ་གང་ག་བའི་ཐང་ཀ་དེ་བྲི་ཡ་ལ་པའི་མཐུན་རྐྱེན་དུ། མཐུན་རྐྱེན་དུ་པི་ཀ་གོ་བ་མ་ཟད་མཐུན་རྐྱེན་ཡིན་པ་ངོ་ཤེས་པ་མ་ཟད།

འཁྱེར་ཤེས་པ་ཟད་དེ་ཁ་ཐུག་ཁ་ཐུག་ཉམས་ལེན་ལ་ཚུར་འཁྱེར་ནས། ཉམས་ལེན་ལ་འཁྱེར་འཁྱེར་ནས་དཔེར་ན་སོ་སོ་བཤེས་གཉེན་བསྟེན་ཚུལ་ད་ལམ་རིམ་གྱི། སྒོ་འདྲ་པོ་དེ་བཤེས་གཉེན་བསྟེན་ཚུལ་དེ་རེད་བ་བཤེས་གཉེན་བསྟེན་ཚུལ་གྱི་སྒོ་སྒོམ་ཡ་དེ་རེད་བ་ད་སོ་སོ་བཤེས་གཉེན་བསྟེན་ཚུལ་སྒོམ་པའི། ཁ་ཐུག་ཅིག་ཡིན་ན། བཤེས་གཉེན་བསྟེན་ཚུལ་སྒོམ་བསྡད་ཀྱི་ཡོད་ན། ད་དཔེ་ཆ་ཞིག་བརྒྱད་ནས་དཔེར་ན་ཡོན་ཏན་གཞིར་གྱུར་མགོ་ནས་མར་ཡོན་ཏན་ཀུན་གྱི་གཞིར་གྱུར་དྲིན་ཅན་རྗེ་ཟེར་ཡ་མཇལ་སོང་ན་ཨོ་དེ་ཚོ་མཁོ་ཡ་ཞིག་རེད་དོ། ཡོན་ཏན་ཀུན་གྱི་གཞིར་གྱུར་དྲིན་ཅན་རྗེ་ཚུལ་བཞིན་བསྟེན་པ་ཨོ་ད་སོ་སོའི་སྒོམ་ཡ་དེ་དེ་ནང་ལ་ཡོད་རེད་བ་དེ་ཚུར་ལིང་གཅིག་འཁྱེར་ནས་ཨོ་ད།

ཚུར་ཉམས་ལེན་ལ་འཁྱེར་ཡ་ཡོར་མ་ལ་བ་བྱས་ཙང་ད་སོ་སོའི་ལ་བི་གའི་ཉམས་ལེན་རྐང་གྲངས་ཚང་བ་ཅིག་དགོས་ཀི་ཡོར་ད་དོན་དག་དེ་བཤེས་གཉེན་བསྟེན་ཚུལ་ནས་བི་གའི་ཞི་ལྷག་གི་བི་གའི་སེམས་བསྐྱེད་ཀི་བར་དུ་ཉམས་ལེན་དེ་བི་གའི་རིམ་པ་དེ་བི་གའི་ཞེ་དྲག་རྒྱ་ཆེན་པོ་མེད་ནས་རྐང་གྲངས་ཚང་བ་ཅིག་ཡོད་ན་ད་རྒྱལ་བའི་གསུང་རབ་ག་འདྲ་ཅིག་མཇལ་བ་ཡིན་ན་ལམ་སང་དེ་ཁ་ཐུག་ཁ་ཐུག་ཁ་ཐུག་ཚུར་འཁྱེར་ནས་འོ་ད། སོ་སོ་ཐ་སྙད་འགའ་ཞིག་བསམ་བློ་བཏང་འདོད་ཡོད་ན། ཨོ་ད་པེ་ད་འཇོན་ཉེས་དགག་གི་ད། ཆོས་གསུང་བྱ་ཡག་གི། རྒྱལ་བའི་གསུང་རབ་ག་འདྲ་ཅིག་ཡོད་ན་དེ་ལ་ཚུལ་སྦྱར། དེ་རེད་བ་ད། བཤེས་གཉེན་བསྟེན་ཚུལ་ནས་མི་སློབ་པའི་ཟུང་འཇུག་བར་དུ་ལམ་གྱི་རིམ་པ་བསྟན་བྱ་ཡག་གི་རྒྱལ་བའི་གསུང་རབ་ཅིག་ཡོད་རེད་མ་གཏོགས། དེ་མ་ཡིན་པའི་རྒྱལ་བའི་གསུང་རབ་གཞན་དག་དེ་ལས་གཞན་པའི་གཞན་བསྟན་བསྡད་པ་ཅིག་རྒྱལ་བའི་གསུང་རབ་ཁྱོན་ནས་ཡོད་མ་རེད་བ། ཤོ་ལོ་ཀ་ཅིག་ཡིན་པ་ཡིན་ནའི། ཨོ་དེ་རེད། བྱས་ཙང། དེ་དག་ལ་བརྟེན་ནས་ཐང་ག་འབྲི་ཤེས་པ་ལྟ་བུ་དེ་གསུང་རབ་གདམས་ངག་ཏུ་འཆར་བའི་དཔེ་ཡིན། དེ་ལ་བརྟེན་ནས་ཐང་ག་ལེགས་པར་གྲུབ་པ་དེ། ལག་ཏུ་བླངས་བླངས་བླངས་བླངས་ནས་རེད་བ་ད་ལམ་གྱི་རིམ་པ་དེ་ཚོ་བླངས་ཡོང་དུས། འདི་རེད་ལེགས་པར་གྲུབ་པ་དེ་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་དཔེ་ཡིན། ད་སོ་སོའི་རྒྱུད་ལ་རྟོགས་པ་སྐྱེས་ནས་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་དྲོངས་སོང་ན། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པ་རེད།

ཉེས་སྤྱོད་ཐམས་ཅད་རང་འགག་ཏུ་འགྲོ་བ་དེ་སོ་སོས་འགྲོ་བར་བྱེད། འོན་ཏེ་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་ཡ་དེ་སོ་སོས་རྙེད་དགོས་རེད་མ་གཏོགས། ཕན་གྱི་མ་རེད། གང་ཟག་རང་ཉིད་ལ་བརྟེན་པ་གལ་ཆེ་གསུངས། དེ་ཡི་ཆེ་བ་བཞི་གསུངས་ནས་བྱང་ཆུབ་ལམ་གྱི་རིམ་པ་འདི་ནི་ཆེ་བ་བཞི་པོ་དེ་དག་དང་ལྡན་པར་མ་ཟད། ད་ཁྱད་ཆོས་ཆེན་པོ་གསུམ་དང་ཡང་ལྡན་ཏེ། ཁྱད་ཆོས་གསུམ་ག་རེ་ཟེར་ན་མདོ་སྔགས་ཀྱི་གསུང་རབ་ཐམས་ཅད། མདོ་སྔགས་ཀྱི་གསུང་རབ་ཐམས་ཅད་ཀྱི་བརྗོད་བྱ་བསྡུས་ནས་བསྟན་པས་བརྗོད་བྱ་མ་ཚང་བ་མེད་པ། ད་ལམ་རིམ་བྱང་ཆུབ་ལམ་གྱི་རིམ་པ་འདིའི་ནང་ལ་མདོ་དང་སྔགས་ཀྱི་པའི་བརྗོད་བྱ་ཚང་མ་པའི་བསྡུས་ནས་བསྟན་པ་ཡིན་ཙང་བརྗོད་བྱ་མ་ཚང་བ་ཡོད་མ་རེད། སེམས་འདུལ་བའི་རིམ་པ་གཙོ་བོར་བྱས་ནས་བསྟན་པས་ལག་ཏུ་བླང་བདེ་བ། རེད་བ་ད་གཙོ་བོ་གཙོ་བོ་པའི་ལམ་རིམ་གསུངས་ཡ་དང་ལམ་རིམ་བརྩམས་ཡ་ལམ་རིམ་འཆད་ཡོང་དུས་སེམས་འདུལ་ཡ་གཙོ་བོར་བྱས་ནས་འཆད་དགོས་ཀྱི་ཡོད་རེད། རེད་པ་དང་གཅིག་བཤད་ཡམས་འདྲ་པོ་དང་གཅིག་ཤེས་བྱ་ཧ་མ་གོ་བ་གོ་ཡ་གི་ཆེད་དུ་ལམ་རིམ་གསུངས་པ་མ་རེད་ལམ་རིམ་བརྩམས་པ་མ་རེད་རེད་པ་དང་སེམས་དུལ་པོ་ཡོང་ཡ་སོ་སོ་གི་སེམས་ལ་བེད་བཟོ་ལྟ་བཟོ་ཐུབ་ཡ་དེ་ཡིན་དུས་ལམ་རིམ་བཤད་མཁན་གྱི་བླ་མ་ཡིན་ན་ཅིག་གང་ཐུབ་ཐུབ་ཀྱིས་ཅིག་ཀུན་སློང་བཅོས་ནས་ཕ་སློབ་མའི་སེམས་གང་ཐུབ་ཐུབ་ལ་བེད་ཕན་ཡ་ཅིག་གཞན་གྱི་སེམས་ལ་ཕན་ཡ་གཅིག། འོ་ད་ཆོས་ཉན་མཁན་གྱི་སློབ་མ་ཚོས་ཡིན་ནའི་སོ་སོའི་སེམས་དེ་གའི་དུལ་པོ་ཡོང་ཡ་གི་ཆེད་དུ་ཅིག་ཉན་ཡ་དེ་མ་གཏོགས་རེད་བ་ད་ཅིག་ཧ་གོ་ཡ་གཅིག་པོ་མ་རེད་རེད་བ་ད། སེམས་འདུལ་བའི་རིམ་པ་གཙོ་བོ་རུ་བྱས་ནས་བསྟན་པ་ཡིན་ཙང་བསྟན་པས་ལག་ཏུ་བླང་བདེ་པོ་ཡོད་རེད། ལག་ཏུ་བླང་བདེ་བ་དང། ཤིང་རྟ་ཆེན་པོ་གཉིས། མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་རེད་བ་གཉིས་ཀྱི་ལུགས་ལ་མཁས་པའི་དེ་ནས་བླ་མ་གཉིས། བླ་མ་གསེར་གླིང་པ། ད། འཕགས་པ་ཐོགས་མེད་ཀྱི་ལུགས་ལ་མཁས་པའི་བླ་མ་གསེར་གླིང་པ་དང། ད་རྒྱལ་བྱུང་རེད་བ་ད། མགོན་པོ་ཀླུ་སྒྲུབ་ཀྱི་བི་ཀའི་ལུགས་ལ་མཁས་པའི་བླ་མ་རིག་པའི་ཁུ་བྱུག། ད་ཆུང་བ་གཉིས། རིག་པའི་ཁུ་བྱུག་ཆེ་ཆུང་གཉིས་ནང་ནས་ཆུང་བ། བླ་མ་ཨ་ཝ་དྷཱུ་ཏི་ཞུ་ཡ་དེ།

རེ་བ་དང་ཁྱད་དུ་འཕགས་པ་གཅིག་རེད་དེ། འདི་བྱང་ཆུབ་ལམ་གྱི་རིམ་པའི་ཆེ་བ་ཁྱད་ཆོས་གསུམ་པོ་དེ་ཚང་གི་མ་རེད། དེ་ནས། དེའི་དང་པོ་ནི། འདི་ནི་གསུང་རབ་དགོངས་འགྲེལ་དང་བཅས་པའི་ཚིག་བསྡུ་མི་ནུས་ཀྱང། དོན་གྱི་གནད་མཐའ་དག་མ་ཚང་བ་མེད་པ་འདིར་བསྡུས་ནས་བསྟན་པ་ཡིན་ཏེ། གསུང་རབ་དགོངས་འགྲེལ་དང་བཅས་པའི་དོན་མཐའ་དག་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པར་བསྡུས། དེ་འདིར་ལམ་རིམ་ཉུང་ངུ་ཞིག་གི་ནང་དུ་བསྡུས་ནས་བསྟན་པས་གསུང་རབ་ཐམས་ཅད་ཀྱི་བརྗོད་བྱ་འདིར་བསྡུས་ནས་བསྟན་པ་ཡིན། དེ་ཡང་རྗེ་བཙུན་ཙོང་ཁ་པ་ཆེན་པོས་བླ་མ་དབུ་མ་པར་ཕུལ་བའི་ཆབ་ཤོག་ཏུ། ཕྱག་བྲིས་རེ་བ་དང། དཔལ་མར་མེ་མཛད་ཡེ་ཤེས་ཀྱི་གདམས་པ་བྱང་ཆུབ་ལམ་གྱི་རིམ་པའི་མན་ངག་འདི་གསུང་རབ་དགོངས་འགྲེལ་གྱི་བསྟན་བཅོས་མན་ངག་མཐའ་དག་ལམ་གྱི་རིམ་པ་གཅིག་ཏུ་དྲིལ་ནས་སྟོན་པར་སྣང་བས་འཆད་ཤེས་པ་དང་ཉན་ཤེས་པ་གཉིས་ཀྱིས་བཤད་ཅིང་ཉམས་སུ་བླངས་པས་མན་ངག་ཆང་ཆུང་དུ་མ་ཟད་གསུང་རབ་མཐའ་དག་གི་གོང་བསྒྲིགས་ནས་འོང་བར་སྣང་བས་ཁྲིད་ཀྱི་རྣམ་གྲངས་མང་པོ་སྟོན་པར་མ་བགྱིས་ཞེས་གསུངས། ད་ཁྲིད་པའི་རྣམ་གྲངས་འདྲ་མི་འདྲ་མང་པོ་སྟོན་མེད། བྱང་ཆུབ་ལམ་གྱི་རིམ་པ་རང་འཆད་ཞུ་གི་ཡོད་གསུངས་པ་རེད། དེ་ནས་སྟོན་པར་མ་བགྱིས་བྱས་གསུངས། དེས་ན་གྲུབ་མཐའ་གཞན་དུ། རེ་བ་དང་གྲུབ་མཐའ་གཞན་དུ། ཨ་ནི་སྐྱབས་འགྲོ་སོགས་སྔོན་འགྲོའི་ཁྲིད་ཆེན་བཞི་དང། དངོས་གཞི་སོགས་ཁྲིད་ཆེན་གྱི་རྣམ་གྲངས་ཀྱི་ཐ་སྙད་སོ་སོ་ནི་ཡོད་ཀྱང་རང་རེ་བཀའ་གདམས་གསར་རྙིང་གི་ལུགས་འདི་ལ། ད་གང་ཆེ་བཀའ་གདམས་པའི་ལུགས་ལ་བཀའ་གདམས་ལ་བཀའ་གདམས་གསར་མ་བ། རེ་བ་དང་ཇོ་བོ་རྗེ་ནས་མར་བྱས་ནས་ག་ས་བཀའ་གདམས་རྙིང་མ་བ་ཇོ་བོ་རྗེ་ནས་མ། རེ་བ་དང་འཇམ་མགོན་བླ་མ་ཙོང་ཁ་པ་ཡན་ཆད་དེ། ད་འཇམ་མགོན་བླ་མ་ཙོང་ཁ་པ་ནས་མར་ཨ་ནི་བཀའ་གདམས་གསར་མ་བ་དོན་དག་གཅིག་པ་རེད། བཀའ་གདམས་གསར་རྙིང་གི་ལུགས་འདིར་ཁྲིད་ཀྱི་རྣམ་གྲངས་མང་པོ་མི་དགོས་པར། ཐམས་ཅད་ལམ་རིམ་གྱི་ནང་དུ་བསྡུས་ནས་བསྟན་པ་ཡིན་གསུངས། ལམ་སྒྲོན་ཤོག་བུ་གསུམ་གྱི་ནང་དུ་གསུང་རབ་ཐམས་ཅད་ཀྱི་བརྗོད་བྱ་ཧྲིལ་གྱིས་དྲིལ་ནས་བསྟན་ཅིང། འདི་ཉིད་བཤད་བྱ་རྩ་བའི་གཞུང་དུ་བྱས་པས་ལམ་རིམ་གཞན་ཐམས་ཅད་ཀྱིས་ཀྱང་དེ་བཞིན་དུ་བསྡུས་ནས་བསྟན་པ་ཡིན་ནོ། དེའི་ཕྱིར་རྗེ་བཙུན་ཙོང་ཁ་པ་ཆེན་པོས་གསུང་རབ་ཀུན་གྱི་སྙིང་པོ་བསྡུ་བསྡུ་བ། བ། བསྡུ་བསྡུ་ཟེར་གཉིས་འདུག་པ། འོ་དེར་གསུང་རབ་ཀུན་གྱི་སྙིང་པོ་བསྡུ་བསྡུ་བ། ཚུལ་འདི་ཐུན་རེ་སྟོན་དང་ཉན་པས་ཀྱང། དམ་ཆོས་འཆད་དང་ཐོས་པའི་ཕན་ཡོན་ཚོགས། རླབས་ཆེན་སྡུད་པར་ངེས་པས་དེ་དོན་བསམ། ཞེས་གསུངས་པ་ལྟར་བྱང་ཆུབ་ལམ་གྱི་རིམ་པ་ལ་ཐོས་བསམ་འཆད་ཉན་བྱས་ན་གསུང་རབ་དགོངས་འགྲེལ་དང་བཅས་པའི་དོན་མཐའ་དག་ལ་ཐོས་བསམ་སློབ་གཉེར་བྱེད་པར་འགྲོ་ཞིང། ད་བྱང་ཆུབ་ལམ་རིམ་ལ་དཔེ་ཐོས་བསམ་སློབ་གཉེར་ཡག་པོ་ཅིག་བྱས་བཞག་ན།

གསུང་རབ་དགོངས་འགྲེལ་དང་བཅས་པའི་དོན་ཉམས་སུ་བླངས་པར་འགྲོའོ། དེ་ཡང་བཀའ་གདམས་པའི་དགེ་བཤེས་སྟོད་ལུང་པ་ཆེན་པོས། ངས་བྱང་ཆུབ་ལམ་གྱི་རིམ་པ་འདི་བཤད་པའི་དུས་ན་འཛམ་བུའི་གླིང་འདི་ན་ཡོད་པའི་པོ་ཏི་དང་གླེགས་བམ་བཅས་ཀྱི་རྟོགས་པ་ལ། རེད་པ་ད་བན་རྒན་སེ་བོ་འདིས་ང་ཚོའི་སྙིང་ཐམས་ཅད་སྟོན་གྱི་འདུག་སྙམ་ནས་འདར་དགོས་རེ་ཡོད་པ་ཡིན་ཞེས་གསུངས་པ་རེད། དོན་ལའང་དེ་ལྟར་ཡིན་ཏེ། བྱང་ཆུབ་ལམ་རིམ་འདི་བཤད་ཉན་ལེགས་པར་སོང་ན། བཤད་མཁན་གྱིས་བཤད་ཡག་པོ་བཤད་ཉན་མཁན་གྱིས་ཉན་ཡང་ཡག་པོ་ཅིག་ཤེས་པ་ཡིན་ན་ཨ་ནི་འཛམ་བུའི་གླིང་གི་པོ་ཏི་ཐམས་ཅད་ཀྱི་སྙིང་པོ་ཐམས་ཅད་ཤེས་ཚར་བ་ཡིན་གསུངས་པ་རེད། དེས་ན་བྱང་ཆུབ་ལམ་གྱི་རིམ་པ་ནི་ཚུར་གསུང་རབ་ཐམས་ཅད་ཀྱི་དོན་བསྡུས་ཤིང་ཕར་གསུང་རབ་སྒོ་བརྒྱ་འབྱེད་པའི་འཕྲུལ་གྱི་ལྡེ་མིག་ལྟ་བུ་ཡིན་པས་ཆོས་ཀྱི་འགག་སྡོམ་འདི་ལས་ཆེ་བ་མེད། ད་བྱང་ཆུབ་ལམ་རིམ་འདི་ལས་བི་གའི་རྩ་ཆེ་བ་ཅིག་དང། བི་གའི་གལ་ཆེ་བ། འདི་ནི་ཆོས་ཀྱི་བི་འགག་སྡོམ་འདི་ལས་ཆེ་བ་ཅིག་མེད་གསུངས་རེད། དེའི་ཕྱིར། དེའི་ཕྱིར་ཡང་སྟོད་ལུང་པ་ཆེན་པོ་ཁོང་གིས་ལམ་རིམ་གསུངས་པ་ན། ངས་ཆོས་ཀྱི་གཡག་པོ་ཆེ་བཤའ་བ་ཡིན་ཞེས་གསུངས་པ་ཡང་འདི་ལྟ་བུ་ལ་དགོངས་ནས་གསུངས། བློ་དམན་པ་ཚོས་ལམ་རིམ་གྱི་གཞུང་རྒྱས་པར་མི་ཤེས་ཀྱང་དམིགས་སྐོར་གྱི་རྐང་གྲངས་ཚང་ན། དམར་ཁྲིད་ལྟ་བུའི་ཉུང་ངུ་ཞིག་ལ་བརྟེན་ནས་ཀྱང་ལམ་བགྲོད་ནུས་ཤིང། དམིགས་སྐོར་གང་ཡང་རུང་བ་ཅིག་མ་ཚང་ན་བགྲོད་མི་ནུས་པ་ནི་དཔེར་ན་ཚ་བའི་སྨན་ག་བུར་ཉེར་ལྔའི་སྨན་རེ་རེ་ནས་ཁུར་པོ་ལོང་བ་ཡོད། རེད་པ་ད། སྨན་རེ་རེ་ནས་ཁུར་པོ་ལོང་བ་ཡོད། ཡོད་ཀྱང། དེ་ཀུན་ཟ་མི་དགོས་པར། ཚ་བ་བའི་ན་ཚ་དྲག་པ་ལ་སྨན་སྣ་ཁ་རེ་རེ་ནས་ཁུར་པོ་ལོང་བ་འདྲ་པོ་ཅིག་ཡོད་ན་གང་ག་ཟ་དགོས་མ་རེད་བ་ད་ཁོ་རང་ཟ་ཚོད་ཅིག་མ་གཏོགས། སྨན་གྱི་སྣ་ཁ་འདྲ་པོ་ཅིག་ཚང་སོང་ན་སྨན་ཉུང་ཉུང་ཅིག་ཟ་ན་ཡང་ན་ཚ་དྲག་འགྲོ་བ་རེད་བ་དང་འདི་རེད། ཟ་མི་དགོས་པར་སྨན་སྣ་ཉི་ཤུ་རྩ་ལྔ་མ་འཛོམས་ན། རྩ་ལྔ་ཚང་མ་མ་འཛོམས་ན་སྨན་ཐུན་ཆུང་ངུ་ཞིག་གིས་ཚ་བའི་ནད་སེལ་བ་དང། སྨན་སྣ་གཅིག་མ་འཛོམས་ན། སྨན་སྣ་གཅིག་མ་འཛོམས་ན་གཞན་རྣམས་མང་པོ་ཟོས་ཀྱང། ད་སྨན་སྣ་ཁ་ཉི་ཤུ་རྩ་ལྔ་ནང་ནས་བི་གཅིག་མ་ཚང་ན། གཞན་དག་བི་ཁུར་པོ་ལོང་བ་ཅིག་ཟ་བ་ཡིན་ན་ཡང་ན་ཚ་དྲག་གི་མ་རེད། གངས་ཅན་པའི་གང་ག་བི་སྣ་ཁ་འཛོམས་པ་ཅིག་དགོས་ཀྱི་ཡོད་རེད། རེད་བ་ཨོ་དེ་རེད། སྨན་སྣ་གཅིག་མ་འཛོམས་ན་གཞན་རྣམས་མང་པོ་ཟོས་ཀྱང་ནད་སེལ་མི་ནུས་པ་བཞིན་ནོ། དེས་ན་གདམས་ངག་གི་མཆོག་འདི་ལྟ་བུ་དང་མཇལ་བའི་སྐལ་བཟང་རྙེད་པའི་དུས་འདིར་ཆིག་སྒྲིལ་བྱེད་དགོས། ད་བྱང་ཆུབ་ལམ་གྱི་རིམ་པ་ལ་བས་ཆིག་སྒྲིལ་བྱས་ནས། རེད་བ། ཆེད་ཆུད་བྱེད་དགོས་གསུངས་ད། ད་ཁྱད་ཁྱད་ཆོས་དང་པོ་དེ་འགྲིག་སོང་ང། ད་ཁྱད་ཆོས་གཉིས་པ་ནི། རང་རེ་རྣམས་འཁོར་བ་འདིར་སྡུག་བསྔལ་སྣ་ཚོགས་ཤིག་མྱོང་བ་དང། ཡང་ཐར་པའི་བདེ་བ་ཐོབ་པ་སོགས་ཀུན་གྱི་བྱེད་པོ་སེམས་འདི་ཉིད་ཡིན་ལ། དེ་ལ་དེ་འདུལ་བ་ལ་ལམ་རིམ་འདི་ལས་ལྷག་པ་མེད་ཅིང། དེ་རེད་ན། རང་རེ་རྣམས། འཁོར་བ་འདི་ལ་བའི། སྡུག་བསྔལ་བའི། སྣ་ཚོགས་པ་ཞིག་བའི་མྱོང་ཡ་དང། ཨ་ནི་ཡང་ངན་སོང་ལ་ཡ་ཐར་ནས་བའི། ལྷ་དང་མི་ཡི་བའི་མངོན་མཐོ་གི་བདེ་བ་ཐོབ་ཡ། དེ་ཚོ་གང་ག་ལོག་གི་བྱེད་པ་པོ་འདྲ་པོ་བའི་རྩ་བ་རྩ་བ་དེ་སེམས་དེ་ལ་ཐུག་བསྡད་ཡོད་རེད། རེད་པ་ད། སེམས་འདི་བའི། སོ་སོའི་སེམས་འདི་བའི་དུལ་པོ་མ་བྱུང་ན། སེམས་འདི་འདོད་ཆགས་ཞེ་སྡང། བའི།

རེད་པ་ད་དེ་ཡིན་དུས་རྩ་བ་དེ་སོ་སོའི་སེམས་མ་དུལ་བ་ཞིག་ལ་ཐུག་གི་འདུག་པ་དེ་ཡིན་དུས་དེ་འདུལ་བ་ལ་ལམ་རིམ་འདི་ལས་ལྷག་པ་ཡོད་མ་རེད་སེམས་འདུལ་བ་ལ་ལམ་རིམ་འདི་ལས་ལྷག་པ་མེད་ཅིང་སེམས་འདུལ་ཐབས་གཙོ་བོར་བྱས་ནས་གསུངས་པས་ཉམས་ལེན་དུ་འཁྱེར་བདེ་བས་ལག་ཏུ་བླང་བདེ་བ་ཡིན། ད་བྱང་ཆུབ་ལམ་རིམ་པའི་སྐབས་སུ་དེ་ནི་སེམས་འདུལ་བ་གཙོ་བོ་བྱས་ནས་གསུངས་པ་ཡིན་དུས་ལག་ཏུ་བླང་བདེ་པོ་རེད། ལག་ཏུ་བླང་བདེ་བ་ཡིན། ད་ཁྱད་ཆོས་གཉིས་རེད་སོང་མན་ངག་ཏུ་བྱས་པ་ལག་ཏུ་བླང་བདེ་བ། ད་ཁྱད་ཆོས་གསུམ་པ་ནི། ཀླུ་སྒྲུབ་ཀྱི་ལུགས་ལ་མཁས་པའི་བླ་མ་རིག་པའི་ཁུ་བྱུག་དང། ཐོགས་མེད་ཀྱི་ལུགས་ལ་མཁས་པའི་བླ་མ་གསེར་གླིང་པ་གཉིས་ཀྱི་མན་ངག་གིས་བརྒྱན་ནས་བསྟན་པས་ལུགས་གཞན་ལས་ཁྱད་པར་དུ་འཕགས་པ་ཡིན། དེ་ལྟར་ཡང་རྗེ་བཙུན་ཙོང་ཁ་པ་ཆེན་པོས། འཛམ་གླིང་མཁས་པ་ཡོངས་ཀྱི་གཙུག་གི་རྒྱན། སྙན་པའི་བ་དན་འགྲོ་ན་ལྷང་ངེ་བ་ཀླུ་སྒྲུབ་ཐོགས་མེད་གཉིས་ནས་རིམ་བཞིན་དུ་ལེགས་བརྒྱུད་བྱང་ཆུབ་ལམ་གྱི་རིམ་པ་ནི་ཞེས་གསུངས་པ་ལྟར་རོ། དེ་ལྟར། འདི་ནི་ཁྱད་ཆོས་གསུམ་པོ་འདི་ལྟ་བུ་ནི་འདས་སོང་ངོ། བསྟན་བཅོས་མངོན་པར་རྟོགས་པའི་རྒྱན་ལའང་མེད་ཅིང། རྒྱུད་ཀྱི་རྒྱལ་པོ་དཔལ་གསང་བ་འདུས་པ་ལའང་མེད་དེ། དེ་གཉིས་ལ་མདོ་སྔགས་ཀྱི་བརྗོད་བྱ་ཆ་ཚང་འདུས་པ་ཡང་མེད་ལ། དཔེར་ན་བསྟན་བཅོས་མངོན་རྟོགས་རྒྱན་གྱི་སྐབས་སུ་སྔགས་ཀྱི་སྐོར་གསུངས་ཡོད་མ་རེད་པ། རྒྱུད་ཀྱི་རྒྱལ་པོ་གསང་བ་འདུས་པའི་ཁ་ཐོག་ལ་མདོའི་སྐོར་ཆ་ཚང་ཡོད་མ་རེད་པ།

རེ་བ་ད། སེམས་འདུལ་བའི་ཆེད་དུ་གསུངས་པ་ད་འགྲོ་དགོས་ཀྱི་རེད་པ་ད་ག་རེ་རེད་ཟེར་ན་ཉོན་མོངས་ཀྱི་སྤྱོད་པ་བརྒྱད་ཁྲི་བཞི་སྟོང་གསུངས་པའི་དོན་དུ་ག་གསུངས་པ་འདྲ་བ་རེད་བརྒྱད་ཁྲི་བཞི་སྟོང་བཏུལ་བའི་དོན་དུ་ཨ་ནི་དེ་ཡིན་ཙང་གསུངས་བཞག་ཡ་ཡིན་དུས་གང་ལ་ཡིན་ན་གཙོ་བོར་བྱེད་པ་ཅིག་མ་རེད། སེམས་འདུལ་བའི་རིམ་པ་གཙོ་བོར་བྱེད་པའང་མེད་དོ། དཔེར་ན་བསྟན་བཅོས་མངོན་རྟོགས་རྒྱན་གྱི་སྐབས་བརྒྱད་ཀྱི་ཁ་ཐོག་ཡིན་ན།

འོ་འདི་རེད། འདི་ནི། སེམས་འདུལ་བའི་རིམ་པ་གཙོ་བོར་བྱེད་པའང་མེད་དོ། དེ་ལྟར་ཆེ་བ་བཞི་དང་ཁྱད་ཆོས་ཆེན་པོ་གསུམ་གྱི་སྒོ་ནས་ཁྱད་པར་དུ་འཕགས་པའི་བྱང་ཆུབ་ལམ་གྱི་རིམ་པ་འདི་ལྟ་བུ་ལ་ཐོས་བསམ་སྒོམ་གསུམ་བྱེད་དུ་ཡོད་པའི་སྐལ་བཟང་འདི་ལྟ་བུའི་སྐབས་གདམས་ངག

ལ། ཉན་བཤད་ཇི་ལྟར་བྱ་བ་ནི། དེ་ཡང་ས་བཅད་འདི་ཤིན་ཏུ་གལ་ཆེ་བ་སྟེ། ཆོས་ལ་ཉན་བཤད་ཇི་ལྟར་བྱ་བ་ཟེར་ཡ། འོ་འདི་དཔེ་ཞེ་དྲག་གལ་ཆེན་པོ་རེད། དྭགས་པོ་སྒོམ་ཆེན་ངག་དབང་གྲགས་པས། བཤད་ཉན་ལམ་དུ་གཏོང་བའི་གནད་འདི་ནི་སྔོན་འགྲོའི་གདམས་པ་མཆོག་ཡིན་གཅེས་པར་ཟུངས་གསུངས་པ་རེད། ཞེས་གསུངས་པ་ལྟར་འོག་གི་འཆད་ཉན་མཐའ་དག་རྒྱུད་ཐོག་ཏུ་འགེལ་བའི་ལམ་དུ་འགྲོ་མི་འགྲོ་ད་ས་བཅད་འདི་ལ་རག་ལས་པ་ཡིན། འདི་ལ་རག་ལས་ཤིང། དེ་ཡང་ཚེས་གཅིག་ནས་འཕྱུག་ན་བཅོ་ལྔའི་བར་དུ་འཕྱུག་པ། འཇིག་རྟེན་གྱི་གཏམ་དཔེ་ཡོད་རེད་བོད་ཀྱི་གཏམ་དཔེ་ལ་ཚེས་གཅིག་ནས་འཕྱུག་ན་བཅོ་ལྔའི་བར་དུ་འཕྱུག་འགྲོ་རེད། གྲངས་ཀ་རྒྱག་སྟངས་ནོར་སོང་ན། རེད་པ་ད། ཚེས་གཅིག་ལ་གཉིས་རེད་བསམ་ནས་གཉིས་བྱས་ནས་དེ་གསུམ་བཞི་ལྔ་དྲུག་བཅོ་ལྔ་བར་དུ། རེད་པ་ད། གང་ཅིའི་ཚེས་གཅིག་ནས་འཕྱུག་ན་བཅོ་ལྔའི་བར་འཕྱུག་པ་བཞིན་འདི་ནས་འཕྱུག་ན་འཆད་ཉན་བསམ་སྒོམ་ཚང་མ་གནད་དུ་འགྲོ་བར་དཀའ་བ་ཡིན། དེས་ན་འདི་ལ་གསུམ། འདི་ཟེར་ཡ་དེ། ཆེ་བ་གཉིས་དང་ལྡན་པའི་ཆོས་ལ་ཉན་བཤད་ཇི་ལྟར་བྱ་བ་ཟེར་འདི་ལ་རེད། གསུམ། ཆོས་ཉན་པའི་ཚུལ། བཤད་པའི་ཚུལ། མཇུག་ཏུ་ཐུན་མོང་དུ་ཇི་ལྟར་བྱ་བའི་ཚུལ་ལོ། ཆོས་ཉན་སྟངས་དེ་རེད་ད་དང་པོ། དང་པོ་ལ་གསུམ། ཆོས་ཉན། ཆོས་ཉན་ལུགས་ག་རེས་ཉན་དགོས་རེད་ཟེར་ན། ཆོས་ཐོས་པའི་ཕན་ཡོན་བསམ་པ། ཆོས་དང་ཆོས་སྨྲ་བ་ལ་རིམ་གྲོ་བསྐྱེད་པ། ཉན་ཚུལ་དངོས་སོ། དེ་ཡི་དང་པོ་ཐོས་པའི་ཕན་ཡོན་ནི། དེ་ཡང་ཐོག་མར་ཐོས་པ་བྱེད་འདོད་ཆེན་པོ་སྐྱེ་བ་ལ་ཐོས་པའི་ཕན་ཡོན་བསམ་པ་ཤིན་ཏུ་གལ་ཆེ། ཐོས་པའི་ཕན་ཡོན་ཧ་མ་གོ་ན། ཐོས་པ་བྱེད་འདོད་ཞེ་དྲག་ཡོང་གི་མ་རེད། ཐོས་པ་བྱེད་དགོས་ཀྱི་འདུག་ཨ་བསམ་བསམ་ཡོང་གི་མ་རེད་པ་ད་ཕན་ཡོན་དེ་མ་དྲན་ན། དཔེར་ན་ཚོང་ཚོང་པ་ཚོང་རྒྱག་མཁན་གཅིག་ཡིན་ན་ཚོང་གི་ཁེ་བཟང་དེ་ལ་རེད་པ་ད་དགེ་མཚན་ཡོད་པ་ཁེ་བཟང་ཡོང་གི་ཡོད་པ་དེ་ཧ་མ་གོ་ན་ཚོང་རྒྱག་གི་མ་རེད་པ། རེད་པ་ད་ག་རེ་ཡིན་ནའི་ཅིག་ཕ་གིའི་ཕན་ཡོན་དེ་བསམ་བློ་མ་བཏང་ན་ཨ་ནི་དོན་དེ་དོན་དུ་གཉེར་གི་མ་རེད་པ་དེ་ཡིན་ཙང་དེ་ན་བདག་གིས་ཐོས་པའི་ཕན་ཡོན་དེ་བསམ་བློ་མ་བཏང་ན་ཐོས་པ་དོན་དུ་གཉེར་གི་མ་རེད་ཐོས་པ་མ་བྱས་ན་ཨ་ནི་བསམ་བློ་གཏོང་ཡ་ཡོད་མ་རེད་ཐོས་པ་མ་བྱས་ན་ཐོས་བྱུང་ཡོང་གི་མ་རེད་ཐོས་བྱུང་མེད་ན་བསམ་པ་ཡོང་གི་མ་རེད་དེ་ནས་བསམ་བྱུང་ཡོང་གི་མ་རེད་སྒོམ་པ་ཡོང་གི་མ་རེད་སྒོམ་བྱུང་ཡོང་གི་མ་རེད། རེད་པ་ད། ཐོས་པ་མེད་པའི་སྒོམ་པ་ནི་ལག་རྡུམ་བྲག་ལ་འཛེག་པ་འདྲ་ཟེར་འོ་དེ་རེད། དེ་སྒོམ་པ་མ་བྱས་སྒོམ་མ་བྱས་ཉམས་ལེན་མ་བྱས་ན་ཨ་ནི་དེ་གའི་གྲོལ་བ་ཐོབ་ཡ་ཡོད་མ་རེད་པ། དེ་རེད། དེ་ཡིན་ཙང་ད་ཐོས་པའི་ཕན་ཡོན་དེ་བསམ་དགོས་རེད། ཐོས་པའི་ཕན་ཡོན་བསམ་པ་ཆོས་དང་ཆོས་སྨྲ་བ་ལ་རིམ་གྲོ་བསྐྱེད་པ་ཉན་ཚུལ་དངོས་སོ། ད་ས་བཅད་གསུམ་འདུག་པ་དེ་ཡི་དང་པོ་ཐོས་པའི་ཕན་ཡོན་ནི། དེ་ཡང་ཐོག་མར་ཐོས་པ་བྱེད་འདོད་ཆེན་པོ་སྐྱེ་བ་ལ་ཐོས་པའི་ཕན་ཡོན་བསམ་པ་ཤིན་ཏུ་གལ་ཆེ་སྟེ། ཕན་ཡོན་ལེགས་པར་བསམ་ན་ཐོས་པ་ལ་ཤིན་ཏུ་སྤྲོ་ཤུགས་སྐྱེ་བས་ཕན་ཡོན་བསམ་དགོས་ཏེ། མི་ཤེས་པ་ལྟུང་བ་འབྱུང་བའི་སྒོ་ཡིན་པར་ཐོས་པས། རེད་པ་ད། མི་ཤེས་པ་ལྟུང་བ་འབྱུང་བའི་སྒོ་ཡིན་པར་ཐོས་པས་བདེ་སྡུག་རང་གི་ལས་ཀྱི་འབྲས་བུ་ཡིན་པ་དང། ཐོས་པ་ཡག་པོ་བྱས་པ་ཡིན་ན་ཨ་ནི་སོ་སོ་ལ་བའི་བདེ་སྡུག་འདྲ་པོ་ཅིག་བྱུང་སོང་ན། སྐྱེ་བ་སྔ་མའི་ལས་ཀྱི་འབྲས་བུ་རེད་བསམ་པ་ཅིག་ཡོང་གི་ཡོད་རེད། རེད་པ་ད་དཔེར་ན་སྡུག་བསྔལ་འདྲ་པོ་ཅིག་བྱུང་ན། སོ་སོ་བའི་མགོ་འདྲ་པོ་ཅིག་ན་ནས་མགོ་ལ་བའི་གཟེར་འདྲ་པོ་ཅིག་ཀྱང་བའི་ཨར་མ་དེ་འདྲ་པོ་ཅིག་ན་སོང་ན་ཐོབ་དེ་ག་ལ། ལམ་སང་ཨ་ཨ་ད་ངས། ལས་ངན་པ་བྱས་པའི་འབྲས་བུ་རེད་བསམ་པ་བྱས་ནས་རེད་པ་ད་ལས་ངན་པ་བྱས་པའི་འབྲས་བུ་རེད་བསམ་ཡ་ཧ་གོ་གི་རེད་པ་ད་ཐོས་པ་བྱས་ཡོད་ན་ཧ་གོ་བ་ཡིན་ཙང་ད་གང་ཅིའི་ལས་ཀྱི་འབྲས་བུ་དེ་སོ་སོ་མྱོང་དགོས་རེད་བསམ་ནས་ཞེ་དྲག་གི་བུ་གའི་སེམས་ཁྲལ་འདྲ་པོ་ཡོང་གི་མ་རེད་ད་འབྲས་བུ་དེ་མྱངས་ནས་རྫོགས་འགྲོ་གི་རེད་བསམ་ཡ་འདྲ་བོ་དེ་འདྲ་ཅིག་མིན་པ་ཡིན་ན་ད་དེ་ག་རེ་ཡིན་ན་དུས་རྒྱུན་མགོ་ན་གི་མེད་པས་ནི་ད་དེ་རིང་མགོ་ཞེ་པོ་ཅིག་ན་སོང། ད་ག་རེ་ཡིན་ནམ་བེ་གཅིག་མ་འཕྲོད་པ་མིན་འགྲོ་འོ་ད་གཅིག་གིས་གནོད་ཀྱི་ཡོད་མིན་འགྲོ་ཁོས་ཡང་མིན་ན་ཁོས་ཅིག་བྱས་པ་མིན་འགྲོ་ཤང་ཚེ་ཏིག་གིས་ངག་ཅིག་བྱས་ཤག་མིན་འགྲོ་བསམ་པ་དོགས་པ་འདྲ་པོ་སྐྱེས་ནས་རེད་པ་ད། དེ་ནས། བྱས་ད་ཐོས་པ་མེད་ན་ད་མི་གིས་ལབ་པ་སྒང་ག་བྱེད་དགོས་ཅིག་རེད་སོ་སོ་ཡག་པོ་ཐོས་མེད་ན་མི་གིས་དེ་མ་རེད་དེ་དེ་རེད་ད་ཟེར་འོ་དེ་རེད་ཟེར་དེ་རེད་བྱས་འོ་ད་མགོ་ན་ཡ་དེ་ཅིག་ཅིག་ཅིག་བྱས་ནས་མགོ་ན་བ་རེད་ད་ཟེར་བྱས། ཁོས་ཅིག་བྱས་ཅིག་བྱས་པ་རེད་ཟེར་མར་བས། འོ་དེ་འགྲིག་གི་ཚོ་འདྲ་པོ་ཅིག། རེད་པ་ད། ད་ཐོས་པ་བྱས་བྱས་ན་མགོ་ན་ཡ་དེ་འདི་རེད། ཁ་སང་ཅིག་བྱས་ཅིག་བྱས་འདི་བྱས་པ་རེད་མ་འཕྲོད་པ་རེད། ཕུག་ལ་ཨ་སོ་སོའི་ལས་ཀྱིས་དེ་བྱུང་པ་རེད་ལས་དེ་སུས་བསགས་པ་རེད་ཁོས་ལས་བསགས་ནས་ངས་མྱོང་ཡ་ནི་ཡོད་མ་རེད། ལས་དེ་ངས་བསགས་ངས་བསགས་ཡ་གི་འབྲས་བུ་དེ་ངས་མྱོང་དགོས་རེད། དང་དུ་བླང་ཡ་དེ་རེད། དང་དུ་བླངས་ཐུབ་དགོས་རེད་པ་ད་སོ་སོས་བྱས་པའི་ལས་ཀ་དེ་སོ་སོས་ཀྱི་དང་དུ་བླངས་བྱེད་དགོས་རེད་པ་ད་འགྲོ་སྟངས་འདྲ་བ་དེ་རེད་པ་དེ་ཡིན་དུས་དཀའ་ངལ་སེམས་སེམས་ཁྲལ་དེ་ཞེ་དྲག་ཡོང་གི་མ་རེད། བྱས་ཙང་ཐོས་པས་དེ་གསུང་གི་འདུག་བ། དེ་ནས། ཐོས་པས་བདེ་སྡུག་རང་གི་ལས་ཀྱི་འབྲས་བུ་ཡིན་པ་དང་སྲིད་པ་སྡུག་བསྔལ་གྱི་རང་བཞིན་ཡིན་པ་དང། སྲིད་པ་འཁོར་བ་འདི་སྡུག་བསྔལ་གྱི་རང་བཞིན་རེད། ཟག་བཅས་ཉེ་བར་ལེན་པའི་ཕུང་པོ་འདི་བླངས་ཕྱིན་ཆད་ཁོ་རང་སྡུག་བསྔལ་གྱི་གོང་བུ་རེད། དེ་ཡིན་དུས་རྐྱེན་ཏོག་ཙམ་གཅིག་གིས་སྡུག་བསྔལ་ཡོང་ཆོག་ཆོག་ཅིག་ཡོད་རེད་མགོ་ན་ཆོག་ཆོག་རྐང་པ་ན་ཆོག་ཆོག་མིག་ཚ་ཆོག་ཆོག་ག་རེ་ཡིན་ན་ཅིག་ན་ཆོག་ཆོག་ཅིག་དེ་སྡུག་བསྔལ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་བླངས་ནས་བླངས་དེ་གིས་མ་བྱུང་བ་རེད་མ་གཏོགས། ས་བོན་དེ་ཤ་འཁོར་བ་རང་བཞིན་ཡིན་པ་དང་དེ་ཡང་སྤྱོད་པའི་དེ་ཡང་སྐྱོབ་པའི་སྐྱབས་སངས་རྒྱས་ཁོ་ན་ཡིན་པ་སོགས་ཤེས་པར་འགྱུར་ཏེ། ཐོས་པའི་ཚོམས་ལས། སྔོན་བཅོམ་ལྡན་འདས་ལ་ལྷ་ཞིག་གིས་གསོལ་བ། ཆོས་རྣམས་གང་གིས་ཤེས་འགྱུར་ཞིང་སྡིག་ལས་གང་གིས་བཟློག་པར་འགྱུར། དོན་མེད་གང་གིས་སྤོང་བ་དང་གང་གིས་མྱ་ངན་འདས་ཐོབ་འགྱུར་ཞེས་ལྷ་དེ་གིས་ཡང་སངས་རྒྱས་བཅོམ་ལྡན་འདས་ལ་ཞུས་ནས་ཞེས་ཞུས་པས། ལན་དེ་ལ་འདི་གསུངས་པ། ཐོས་པས་ཆོས་རྣམས་ཤེས་པར་འགྱུར། ཐོས་པ་ཙམ་གྱི་ཕན་ཡོན་རེ་ཐོས་པས་སྡིག་ལས་ལྡོག་པར་བྱེད། རྐང་པ་འདི་གཉིས་ཀྱིས་ཚུལ་ཁྲིམས་ཀྱི་བསླབ་པ་སྟོན། ཐོས་པས་ཆོས་རྣམས་ཤེས་པར་འགྱུར་ཟེར་བ་དེ་དང། འདི་ནི་རྐང། ཐོས་པས་སྡིག་ལས་ལྡོག་པར་འགྱུར། རེ་བ་དང། གཉིས་ཀྱིས་ཚུལ་ཁྲིམས་ཀྱི་བསླབ་པ་སྟོན། ཐོས་པས་དོན་མ་ཡིན་པ། དོན་མ་ཡིན་པ་རྣམ་གཡེང་སྤོང་བ། དོན་མ་ཡིན་པ་སྤོང་ཟེར་ཏེ། འདིས་ཐོས་པའི་དོན་ཚུལ་བཞིན་ཡིད་ལ་བྱས་ཏེ་བསམ་པའི་ཕན་ཡོན། ཡོང་རེ་བ་དང་ཕན་ཡོན་འདིས་ཏིང་ངེ་འཛིན་གྱི་བསླབ་པ་སྟོན་ཡོད། ཐོས་པས་དེ་ནས་མྱ་ངན་འདས་པ་ཐོབ་ཟེར་དེ་ཡིན་པ་རེད། ཐོས་པས་བསླབ་པ་དེ་གཉིས་ལ་བརྟེན་ནས་ཤེས་རབ་ཀྱི་བསླབ་པས་ཉོན་མོངས་པའི་འཆིང་བ་བཅད་ནས་མྱ་ངན་འདས་པ་ཐོབ། འདི་ཐོས་བསམ་གྱི་དོན་བསྒོམ་པའི་ཕན་ཡོན་ལ་སྦྱར་རོ། ད་ཐོས་པ་བྱས་ན།

མདོ་སྡེའི་སྡེ་སྣོད་ཀྱི་དོན་ཤེས་ནས་ཏིང་ངེ་འཛིན་གྱི་བསླབ་པས་རྣམ་གཡེང་སོགས་དོན་མ་ཡིན་པ་རྣམས་སྤོང། ཐོས་པས་དོན་མ་ཡིན་པ་སྤོང། མངོན་པའི་སྡེ་སྣོད་ཀྱི་དོན་ཤེས་ནས་ཤེས་རབ་ཀྱི་བསླབ་པས་ཉོན་མོངས་པ་སྤངས་ཏེ་མྱ་ངན་ལས་འདས་པ་ཐོབ་པར་བྱེད་པ་ཡིན། ཐོས་པ་ལ་བརྟེན་ནས་མྱང་འདས་ཐོབ་ཐུབ། གཞན་ཡང་སྐྱེས་རབས་ལས་ཐོས་པ་གཏི་མུག་མུན་སེལ་སྒྲོན་མེ་ཡིན། ཐོས་པ་གཏི་མུག་གི་མུན་པ་སེལ་བའི་སྒྲོན་མེ་ཡིན། ཐོས་པ་རྐུན་པོ་ལ་སོགས་རོ། དེ་མི་འཁྱེར་བའི་ནོར་གྱི་མཆོག་ཡིན་པ་དང། རྐུན་པོ་ལ་སོགས་མི་འཁྱེར་ནོར་གྱི་མཆོག་ཐོས་པ་ཟེར་ཡག་དེ། ཐོས་པ་དེ་ནི་ཀུན་ཏུ་རྨོངས་པའི་དགྲ་འཇོམས་མཚོན་ཆ་ཡིན། འདིས་ཀུན་ཏུ་རྨོངས་པ་དགྲ་ཡི་གཟུགས་སུ་བཀོད་ནས། ཀུན་ཏུ་རྨོངས་པ་མ་རིག་པ་ཅེས་པ་བདེན་འཛིན་མ་རིག་པ་ཟེར་ནའི་རེད། གང་བྱས་དེས་བི་ཀའི་དགྲ་ཡི་གཟུགས་སུ་བཀོད་ནས། དེ་འཇོམས་པའི་མཚོན་ཆ་ག་རེད་ཟེར་ན་ཐོས་པ་དེ་རེད། འཇོམས་པའི་མཚོན་ཆ་ཡིན་ཞེས་བསྟན་ཅིང། ཀུན་རྨོངས་ཁྱད་གཞིར་བཟུང་ནས་དེའི་དགྲ་འཇོམས་ཞེས་པ་མིན་ནོ། ཀུན་ཏུ་རྨོངས་པའི་དགྲ་འཇོམས་ཟེར་ཏོ། ཀུན་ཏུ་རྨོངས་པའི་དགྲའི་དགྲ་འཇོམས་བྱ་ཏོ། དེ་ལ་གསུང་གོ། ཀུན་ཏུ་རྨོངས་པའི་དགྲ་འཇོམས་ཟེར་ཏེ་ཀུན་ཏུ་རྨོངས་པ་དེ་ཁྱད་གཞིར་བྱས་ནས། དེ་ནས་ཁྱད་གཞིར་བཟུང་ནས་དེའི་དགྲ་འཇོམས་པ་ལ་ཟེར་གྱི་ཡོད་མ་རེད། དེ་ལ། འགྲོ་བ་དང། གོད་འགྲོ་བའི་ཉེན་ཁ་ཡོད་པ་དང་ཀུན་ཏུ་རྨོངས་པའི་དགྲ་འཇོམས་མཚོན་ཆ་ཡིན་ཟེར་ཏེ། གཏི་མུག་མ་རིག་པ་དེ་དགྲ་ཡི་གཟུགས་སུ་བཀོད་ནས་དེ་འཇོམས་པའི་མཚོན་ཆ་དེ་ཡིན། འདིའི་རིགས་འདི་རེད། དགྲ་བཅོམ་ཞེས་པ་མིན་ནོ། འདིའི་རིགས་གཞན་མང་ངོ་གསུང་བ་དེ་འདྲ་བོ། ཕན་པ་སྒྲུབ་པ་དང་གནོད་པ་སེལ་བའི་ཐོས་པ། ཐབས་ཚུལ་མན་ངག་སྟོན་པའི་གྲོགས་ཀྱི་མཆོག། ད་སོ་སོ་གི་བའི་གྲོགས་པོའི་ནང་ནས་བའི་གྲོགས་པོའི་མཆོག་ཏུ་གྱུར་པ་སོ་སོར་བའི་སློབ་སྟོན་བྱེད་མཁན་འདི་གྱིས་འདི་མ་བྱེད་ཟེར་མཁན་གྱི་རེད་པ་ད་གྲོགས་པོའི་མཆོག་ཏུ་གྱུར་པ་དེ་ཐོས་པ་དེ་རེད། ཐོས་པ་ཟས་ནོར་ལོངས་སྤྱོད་སོགས་ཀྱིས་ཕོངས་པར་གྱུར་ཀྱང་མི་འགྱུར་བའི་མཛའ་བོ་ཡིན། འཇིག་རྟེན་གྱི་བའི་གྲོགས་པོ་ཟེར་ཡ་འདྲ་བ་མཛའ་བོ་ཟེར་ཡ་དེ་སོ་སོ་ལ་ཏོག་ཙམ་ཅིག་སོ་སོ་ལ་འཇོན་ཐང་འདྲ་བ་ཡོད་སོ་སོ་ལ་ཅིག་ནོར་ལོངས་སྤྱོད་འདྲ་བ་ཡོད་དཔལ་འབྱོར་འདྲ་བ་ཡོད་པའི་སྒང་ལ་ཨ་ནི་གྲོགས་པོ་མང་རུ་མང་རུ་མཛའ་བོ་མང་རུ་མང་རུ་གཉེན་ཉེ་དུ་བི་གས་མང་རུ་མང་རུ་ཅིག་རེད་པ་ད་ཨ་ཁུ་ཡིན་དང་ཨ་ཞང་ཡིན་ཟེར་ཡ་འདྲ་བ་མང་རུ་མང་རུ་ཆགས་ཡོང་གི་རེད་རེད་པ་ད་ད་ཨ་ནི་སོ་སོ་བི་གས་འཇོན་ཐང་མེད་པ་འདྲ་ཅིག་བྱས་རེད་པ་ད་ཨ་ནི་ཏོག་ཙམ་ལས་ཀ་ལས་ཡ་ལས་ནོར་ར་ཅིག་ཁུ་དེ་ནས་སོ་སོ་ལ་དཔལ་འབྱོར་དེ་ཚོ་རྫོགས་སོང་ན། གྲོགས་པོ་ཟེར་མཁན་དེ་ཚོ་ཐག་རིང་རུ་ཉུང་རུ་ཉུང་རུ་གཉེན་ཉེ་དུ་དེ་ཚོ་གོ་ཡ་མེད་མཁན་ཅིག་ཕ། ཅིག་ཡིན་མདོག་མདོག་བྱས་ན་ངོ་ཤེས་ཀྱི་མེད་མདོག་མདོག་བྱས་ད་འཇིག་རྟེན་གྱི་གྲོགས་པོ་ཟེར་ཡ་དེ་བརྟན་པོ་མ་རེད་ད། གྲོགས་པོ་དངོས་གནས་དེ་ཐོས་པ་དེ་རེད། རེད་པ་ད། ཕོངས་པར་གྱུར་ཀྱང་མི་འགྱུར་མཛའ་བོ་ཡིན། སྨན་འགའ་ཞིག་གིས་ཚ་བ་ལ་ཕན་ཡང་གྲང་བ་ལ་གནོད་པ་ལྟ་བུ་མ་ཡིན་པར་ཉོན་མོངས་པའི་ནད་ཀུན་ལའང་ཕན་པའི་ཐོས་པ། གནོད་པ་མེད་པ་མྱ་ངན་ནད་ཀྱི་སྨན། གནོད་པ་མེད་པ་མྱ་ངན་དང་སྡུག་བསྔལ་གྱི་ནད་ཐམས་ཅད་ཀྱི་སྨན་ཡིན་ཟེར། ཉེས་པ་ཆེན་པོའི་དཔུང་འཇོམས་དཔུང་གི་མཆོག་ཟེར་དེ་རེད་པ་ད་ཐོས་པ། ཉེས་པ་ཆེན་པོ་འཁོར་བའི་ཉེས་ཚོགས་རྒྱུད་ལས་བརྗོད། ལས་ཉོན་དང་བཅས་པའི་དཔུང་འཇོམས་པའི་དཔུང་གི་མཆོག་ཡིན་པ་དང། གྲགས་དང་དཔལ་དང་གཏེར་གྱི་མཆོག་ཀྱང་ཡིན་ཟེར་ཏེ་སྙན་པའི་གྲགས་པ་དང་སྡེ་བཞི་ཕུན་ཚོགས་ཀྱི་དཔལ་དང་དགོས་དུས་ལོངས་སྤྱད་ཆོག་པའི་གཏེར་གྱི་མཆོག་ཀྱང་ཡིན། ཡ་རབས་རྣམས་དང་འཕྲད་ན་སྐྱེས་ཐོས་པ་ཟེར་ཏེ་ཡ་རབས་རྣམས་དང་འཕྲད་ན། སྐྱེས་ཀྱི་མཆོག་སྐྱེས་ཟེར་ཏེ་རྔན་པ་ལག་རྟགས། བ་དང་ལག་རྟགས་སྤྲད་དགོས་ཀྱི་ཡོད་ན། ད་ག་ཟེར། དངོས་པོ་བའི་རྒྱུ་ཅ་ལག་འདྲ་པོ་ཅིག་སྤྲད་པས་ཞེ་དྲག་ཧ་ལས་ཡ་ཡོད་མ་རེད་པ་ད། ཅ་ལག་དེ་བི་ཀའི་སྤྲད་ནས་བི་ཀའི་བརླག་འགྲོ་ཡ་ཡོད་རེད། ཆག་འགྲོ་ཡ་ཡོད་རེད་དེ་ལ་བརྟེན་ནས་རྙོག་དྲ་ལངས་འགྲོ་ཡ་ཡོད་རེད་ཕ་ཕྱོགས་ལ་ཕན་ཐོགས་ཀྱི་ཡོད་དམ་ཐོགས་ཀྱི་མེད་པས་ཧ་གོ་ཡ་ཡོད་མ་རེད་ད་དུང་ཕ་ཕྱོགས་དེ་དེ་ལ་ཆགས་པར་བྱས་བའི་འདོད་ཆགས་སྐྱེས་ནས་ཆགས་སྡང་ཆེ་རུ་འགྲོ་ཡ་གི་ཉེན་ཁ་ཡོད་རེད། ཐོས་པའི་སྐྱེས་དེ་ཅིག་སྤྲད་བཞག་ན། རེད་བ་ད་ཐོས་པས་ངན་པ་དེ་བཀྲལ་བཞག་ན་ད་གནོད་ཡ་ཡོད་མ་རེད། ཡ་རབས་རྣམས་དང་ཕྲད་ན་སྐྱེས་ཀྱི་མཆོག། ཐོས་པ་ཚོགས་ཀྱི་ནང་ན་མཁས་པ་མགུ་བར་འགྱུར་ཟེར། ད་སོ་སོ་བི་ཐོས་པ་ཡག་པོ་ཅིག་བྱས་པ་ཡིན་ན་བི་ཀའི་ཚོགས་ཆེན་པོའི་ནང་ལོགས་ལ་བི་ཀའི། ད་མཁས་པ་ཚོ་བི་ཀའི་དགའ་པོ་ཡོང་ཡ། ཁྱེད་ཆོག་གི་ཡག་རེད་བ་ད་མཁས་པ་ཚོ་དགའ་པོ་ཡོང་ཡག་གི་ད་བི་ཀའི་ཐོས་པའི་སྐད་ཆ་འདྲ་བོ་རེད་ད་གཏམ་འདྲ་བོ་བཤད་ནས་ཞེས་གསུངས་པ་ལྟར་ཐོས་པ་ནི་གཏི་མུག་མུན་པ་སེལ་བའི་སྒྲོན་མེ་དང་འདྲ་བ་ཡིན་ཏེ་བདག་གི་བླ་མ་རིན་པོ་ཆེ་ཡི་གེ་ཀ་ལྟ་བུ་གཅིག་ཙམ་ཤེས་པས་ཀྱང་ཀ་མི་ཤེས་པའི་མུན་པ་སངས་ནས་དེ་ཤེས་པའི་ཤེས་རབ་ཀྱི་སྣང་བ་གཅིག་སྐྱེས་པ་ཡིན་རེད་རེད་བ་ད་ཀ་ཁ་འདྲ་བོ་མ་བསླབ་ཀ་ཁ་བསླབ་མེད་ན།

རང་གི་སྤུན་ཁྱིམ་ན་ཡོད་པ་གང་ཡང་མི་ཤེས་པ་དེ་ལ་སོམས་དང་ཤེས་ཡོང། རེད་རེད་བ་ད་དཔེར་ན་མི་ཚང་གཅིག་ལ་བི་གའི་སྤུ་གུ་ལྔ་དྲུག་ཙམ་ཅིག་ཡོད་པ་ཡིན་ན་དེའི་ནང་ནས་གཅིག་དེ་སོ་སོ་བི་གའི་གྲྭ་པ་བྱས་དགོན་པ་ལ་ཡར་བཅུག་ཨ་ནི་བི་གའི་སློབ་སྦྱོང་བྱས་ཀ་ཁ་ནས་ཡར་བསླབས་རེད་བ་ད། ཨ་ནི་གཞན་དག་དེ་ཚོ་ཁྱིམ་ལ་བསྡད་པ་ཡིན་དུས་ཁྱིམ་གྱི་ལས་ཀ་དེ་མ་གཏོགས་བྱེད་ཡག་ཡོད་མ་རེད་བ་ད། འདུག་ང་མ་ཁྱིམ་གྱི་ལས་ཀ་མ་གཏོགས་བྱེད་ཡ་ཡོད་མ་རེད་བ་ཞིང་ཁ་འདྲ་བོ་ཡིན་ན་ཞིང་ཁ་རེད་གང་ཅིག་བི་གའི་ནང་ལས་ཕྱི་ལོགས་ག་རེ་ཡིན་ན་ཁོ་ལས་ཉན་མི་ཉན་གྱི་ལས་ཀ་ཁོ་རང་སྒོ་ཁེ་ཏོ་སི་ལས་ཐུག་ག་ལས་ཐུག་ཚོད་ཅིག་ཡག་རེད་སོང་ན་རེད་བ་ད། ལོ་བཅུ་གཉིས་བཅུ་གསུམ་ནས་ལས་དེ་ག་རེ་བ་ཨ་ནི་འཇོག་ས་མཉམ་དུ་སྒྲིག་ཡོད་འདུག་གང་ལ་ཁྱིམ་ལ་འདི་ཉིན་དེ་ཚོ་ཀ་ཁ་མི་ཤེས་མཁན་དབུ་བ་ག་ཚོ་ར་བ་ཆགས་དེ་ཡོད་རེད་རེད་བ་ད། ད་སོ་སོ་བི་གའི་དགེ་བའི་བཤེས་གཉེན་གྱི་བཀའ་དྲིན་གྱིས་ཨ་ནི་ཕར་སློབ་སྟོན་བྱས་ཡ་དེ་ཆག་དེ་ཡོད་རེད་དེ་མ་བྱས་ཡ་འདི་སྡིག་པ་ཡོད་རེད།

དེ་བཞིན་དུ་ཐོས་པ་ཇི་ཙམ་བྱས་པ་ཙམ་གྱིས་མ་རིག་པའི་མུན་པ་ཇེ་སངས་དང་ཤེས་རབ་ཀྱི་སྣང་བ་རྒྱ་ཇེ་ཆེར་འགྲོ། དེ་ཡང་ཚོམས་ལས། ཇི་ལྟར་ཁྱིམ་ནི་ལེགས་གཡོགས་པ་ཟེར་དེ་རེད་ན། ཇི་ལྟར་ཟེར་དེ་དཔེ་རེད་དཔེར་ན། ཁྱིམ་ནི་སྟེང་ལེགས་པར་གཡོགས་པ་སྒང་ནས་མར་གཡོགས་བྱས་ཡང། ཕྱོགས་ཀུན་ནས་བསྐོར་བས་ན་མུན་པས་ཁེབས་པའི་ནང་དུ་ཞུགས་པ་ན། ད་འོད་འོད་འདྲ་བོ་བི་མི་ཡོང་བ་བྱས་ནས་ག་ས་ག་ནས་བི་ད་ཕར་གཡོགས་ནས་བི་སྒོ་འདྲ་བོ་སྒོ་སྒེའུ་ཁུང་སྒང་ག་ཕར་བརྒྱབ་བཞག་ན་ད་ནག་ཁུང་ཆགས་བསྡད་ཀྱི་རེད་བ་དེ་རེད། དེ་ནས་ཞུགས་པ་ན་དེའི་ནང་ལ་ཞུགས་པ་ན་དེར་བལྟ་བར་བྱ་བའི་ཡུལ་གཟུགས་རྣམས་ཡོད་པར་གྱུར་ཀྱང་ནི་རང་ཉིད་ལྟ་བྱེད་ཀྱི་མིག་དང་ཡང་ལྡན་བཞིན་དུ་མི་མཐོང་བ་དེ་ནི་མུན་པས་བསྒྲིབས་པའི་དབང་གིས་ཡིན་པས་ད། མུན་པས་བསྒྲིབས་པའི་དབང་གིས་ཡིན་པས་དེ་ལ་གསལ་བྱེད་སྒྲོན་མེ་དགོས་པ་དེ་བཞིན་དུ། ད་ཁྱིམ་ནང་ལ་བི་གའི་ཁྱིམ་བི་སྒོ་སྒེའུ་ཁུང་སྒང་ག་བརྒྱབ་ནས་བི་རེད་བ་ད། བུ་ག་འདྲ་བོ་ཁྱོན་ནས་མེད་པ་བྱས་ནག་ཁུང་བཞག་བཞག་ན་དེ་ནང་ལོགས་ཀྱི་ཅ་ལག་དེ་ཚོ་ཡོད་ད་ཡོག་རེད་དེ། སོ་སོ་ལ་མིག་གི་གསལ་པོ་ཡོག་རེད་ཅ་ལག་ཡོག་རེད་དེ་མཐོང་གི་མ་རེད་བ་ད་མུན་པས་བསྒྲིབས་ནས་ད་དེ་མཐོང་བ་ལ་ག་རེ་དགོས་ཀི་རེད་ཟེར་ན་ད་མཆོད་མེ་སྤར་དགོས་རེད་བ། དེང་སང་ཡིན་ན་གློག་སྤར་དགོས་རེད་བ། ཨོ་དུས་གློག་སྤར་ན་ཁྲ་ཕྱིར་གང་ག་མཐོང་ཡོང་གི་འདུག་བ། ཨོ་དེའི་གི་བཟོ་འདྲ་པོ་གློག་གི་བཟོ་འདྲ་པོ་དེ་འོད་གི་བཟོ་འདྲ་པོ་དེ་ད་ཐོས་པ་དེ་ཡིན་པ་རེད། འདི་ནི། འདི་ནི། དེ་ནི་མུན་པས་སྒྲིབ་པའི་དབང་གིས་ཡིན་པས་དེ་གསལ་བྱེད་སྒྲོན་མེ་དགོས་པ་དེ་བཞིན་དུ་འདི་ནའང་ལུས་རྟེན། འདི་ནི། མི་རིགས་ཕུན་སུམ་ཚོགས་པར་སྐྱེས་པས་རིགས།

ཆོས་གང་ཡིན་པ་མ་ཐོས་ཀྱི་བར་དུ་བླང་དོར་གྱི་གནས་ཤེས་པར་མི་འགྱུར། ཅེས་བདག་མེད་པའི་སྨྲ་ཞིག་དོན་གོ་བ་དེ་རེད་དེ། རེད་དེ། ད་དགེ་སྡིག་སྤང་བླང་དེ་ཤེས་གི་མ་རེད། གཅིག་པས་ཐོས་པ་མ་བྱས་ན། དགེ་སྡིག་པ་འདུག་སེ་བྱས་ན་སྡིག་པ་ཡིན་པ། སྲོག་ཆགས་བསད་ན་སྡིག་པ་ཡིན་པ་དང། རྫུན་བཤད་ན་སྡིག་པ་ཡོད་པ་དང།

འོང། འདིར་སྡིག་པ་གང་ཡིན་པ་དང་ནི་དགེ་བའི་ཆོས། ཆོས་གང་ཡིན་པ་མ་ཐོས་ཀྱི་བར་དུ་བླང་དོར་གྱི་གནས་ཤེས་པར་མི་འགྱུར་ལ། སྔར་བཤད་པའི་ཁང་པ་དེར། མིག་ལྡན་མར་མེ་ཡོད་པའི་མི་ཡིས། ཡོད་པ་ཡིས། ཡོད་པའི་མི་ཡིས། གཟུགས་རྣམས་མཐོང་བར་འགྱུར་བ་ཇི་ལྟ་བར། ལྟ། དཔེ་བྱད་རེ་ལྟ། མིག་དང་ལྡན་མར་མེ་ཡོད་པའི། མི་དེ་གིས་གཟུགས་དེ་ཚོ་གང་ག་ཁྲ་ལམ་ལམ་མཐོང་གི་རེད། ཇི་ལྟ་བར་དཔེ་དེ་བཞིན་དུ་བློ་གྲོས་དང་ལྡན་པའི་མི་དེས་ཀྱང་དགེ་བ་དང་སྡིག་པའི་ཆོས་གང་ཡིན་པ་ཐོས་པས་བླང་དོར་གྱི་གནས་རྣམ་པར་ཤེས་པར་འགྱུར། ཞེས་གསུངས་པ་ལྟར་ཁང་པ་མུན་ནག་ཅིག་གི་ནང་དུ་ཉེར་མཁོའི་ཅ་ལག་མང་པོ་ཡོད་པར་མིག་བགྲད་ནས་བལྟས་ཀྱང་ཅི་ཡང་མི་མཐོང་བ་བཞིན་ཤེས་རབ་ཀྱི་མིག་དང་ལྡན་ཡང་ཐོས་པའི་སྒྲོན་མེ་མེད་ན་བླང་དོར་གྱི་གནས་གང་ཡང་མི་ཤེས་ལ། མུན་པ་དེའི་ནང་དུ་མར་མེ་འབར་ན་རང་གི་མིག་ཡོད་པ་དེས་ཅ་ལག་གང་ཡོད་གསལ་ཏིང་ངེ་མཐོང་བ་ལྟར་ཐོས་པའི་སྒྲོན་མེ་ལ་བརྟེན་ནས་ཤེས་རབ་ཀྱི་མིག་གིས་ཆོས་ཐམས་ཅད་ཤེས་པར་འགྱུར་བ་དེ་ཡིན། ད་བྱང་ས་ལས་འཕགས་པ་ཐོགས་མེད་ཀྱིས་རོ་ད་བྱང་ས་ལས། འཕྲལ་འཕྲལ་དུ་ཤེས་རབ་ཇི་ལྟར་སྐྱེས་པས་མིག་གི་འདུ་ཤེས་དང། ཤེས་རབ་ཀྱི་མིག་བྱིན་པ་དེས་ཇི་ལྟ་བ་དང་ཇི་སྙེད་པ་རྣམས་མཐོང་བར་འགྱུར་བས་སྣང་བའི་འདུ་ཤེས་དང། འཇིག་རྟེན་ན་འབྱུང་བར་དཀོན་པས་རིན་པོ་ཆེའི་འདུ་ཤེས་དང། མཐར་ཐར་པ་མྱ་ངན་ལས་འདས་པ་དང་ཐམས་ཅད་མཁྱེན་པ་བྱང་ཆུབ་ཆེན་པོའི་འབྲས་བུ་སྟེར་བས་ཕན་ཡོན་ཆེ་བའི་འདུ་ཤེས་དང། ད་ལྟ་ནས་ཀྱང་དེ་གཉིས་ཀྱི་རྒྱུ་ཞི་གནས་དང་ལྷག་མཐོང་གི་བདེ་བ་ཐོབ་པར་བྱེད་པས་ཁ་ན་མ་ཐོ་བ་མེད་པའི་འདུ་ཤེས་དང་ལྔས་ཉན་དགོས་ཚུལ་དང། ད་ཆོས་ཐོས་པ་ཉན་པའི་སྒང་ལ་ཆོས་ཐོས་པའི་སྒང་ལ་ཆོས་ཉན་པའི་སྒང་ལ་འདུ་ཤེས་ལྔ་ཡི་ཐོག་ནས་ད་བྱང་ས་ནས་གསུངས་པའི་འདུ་ཤེས་དེ་རེད།